ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཁྱེད་རང་གལ་སྲིད་ཨོ་སི་ཁྲུ་ལི་ཡ་ལྟ་བུ་ཆོས་ལུགས་དང་རིག་གཞུང་སྣ་ཚོགས་ཀྱི་རྒྱལ་ཁབ་ཅིག་གི་ནང་བསྡད་ཡོད་ཚེ་རིག་གཞུང་དང་ཡང་ན་དད་མོས་སྣ་ཚོགས་ཀྱི་གྲོགས་པོ་དང་མི་མང་པོ་ཞིག་ཐུག་ངེས་ཡིན། རིག་གཞུང་དང་ཆོས་ལུགས་སྣ་ཚོགས་ཡོད་པ་དེས་རིག་གཞུང་དང་ཆོས་ལུགས་སྣ་ཚོགས་བཅས་ཀྱི་སྤྱི་ཚོགས་ལ་ཞབས་འདེགས་དང་མཐུན་སྦྱོར་ག་རེ་བྱ་རྒྱུ་ཡོད་མེད་ཤེས་དགོས་པ་དེ་ཧ་ཅང་གལ་ཆེན་པོ་ཆགས་ཡོད་པ་རེད། ཆོས་ལུགས་ཐོག་ནས་ཟས་གཅོད་དང་ཡང་ན་སྨྱུང་གནས་ཀྱི་བྱེད་སྒོ་དེ་བཞིན་དད་མོས་མི་འདྲ་བ་མང་པོ་ཞིག་གིས་སྲུང་བརྩི་བྱེད་བཞིན་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་ང་ཚོས་ཆོས་ལུགས་ཀྱི་སྨྱུང་གནས་དེའི་ཐོག་ནས་ཕྱི་ལུས་ཀྱི་འཕྲོད་བསྟེན་ལ་འགྱུར་བ་དང། ཕན་ཐོགས་ག་རེ་ཡོང་གི་ཡོད་མེད་སྐོར་ཞུ་གི་ཡིན། སྨྱུང་གནས་དེ་བཞིན་ཟས་དང་ཆུ་ཡོངས་སུ་སྤོང་བའང་ཉུང་དུ་གཏོང་བ་གང་ལྟར་ཡང་སྨྱུང་གནས་དེ་བཞིན་ཡེ་ཤུ་དང་ཁ་ཆེ། ཧིན་རྡུ་སོགས་ཆོས་ལུགས་དང་ནང་དོན་རིག་པ་ཡི་ཕྱོགས་ཁུངས་མང་པོ་ཞིག་གིས་སྲུང་བརྩི་བྱེད་བཞིན་ཡོད་པ་རེད། Diana Abdel-Rahman ལགས་ནས་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁེམ་རཱ་ཡི་ནང་ཡོད་པའི་ཨོ་སི་ཁྲུ་ལི་ཡ་ཡི་ཁ་ཆེའི་རླུང་འཕྲིན

prayer of the day This happens for 29, 30 days in the month of Ramadan every year. Fasting actually benefits the body, mind, and soul. During the month of Ramadan, also, you often increase your prayers. It's a chance where everybody gets to reconnect

ར་མ་དན་དུས་ཚོད་ནང་རྒྱུན་དུ་ཁྱེད་རང་གི་འདོན་པ་མང་དུ་གཏོང་དགོས་ཀྱི་ཡོད་པ་རེད་དེ་ནི་མི་ཚང་མ་དཀོན་མཆོག་དང་མཉམ་དུ་འབྲེལ་བ་བྱེད་ཐུབ་པའི་གོ་སྐབས་ཤིག་རེད་ཅེས་བརྗོད་འདུག་ར་མ་དན་ནི་ཁ་ཆེ་སྨྱུང་གནས་སམ་ཟས་གཅོད་ཀྱི་ཆོས་ལུགས་བྱེད་སྒོ་ཞིག་ཡིན་ཞིང་དེ་ཡང་ཉིན་གྲངས་ཁ་ཤས་རིང་ཉིན་རེའི་དུས་ཚོད་ཆུ་ཚོད་བཅུ་གཉིས་ཙམ་གྱི་སྨྱུང་གནས་ཀྱི་བྱེད་སྒོ་ཞིག་ཆགས་ཡོད་པ་རེད Queensland གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་དང་ཞིབ་འཇུག་པ Doctor Veronique

ལོ་གཅིག་གི་ནང་ཐེངས་ཁ་ཤས་རིང་ཟས་དང་ཆུ་སྤངས་ནས་སྨྱུང་གནས་ལ་བསྡད་ཀྱི་ཡོད་པ་རེད། Doctor Chachay ལགས་ཀྱིས། སྨྱུང་གནས་སྐབས་ཆུ་མི་འཐུང་བ་ནས་གཟུགས་པོ་ལ་ཕན་ཐོགས་ཡོད་པའི་དཔང་རྟགས་གང་ཡང་རྙེད་ཀྱི་ཡོད་པ་མ་རེད། གལ་སྲིད་ཆུ་འཐུང་བ་ཡིན་ན་གྲོད་ཁོག་ནང་ནས་ངན་པོ་རྣམས་གཙང་བཟོ་བྱེད་ཀྱི་ཡོད་པ་རེད་ཅེས་བརྗོད་འདུག Doctor Chachay ལགས་ཀྱིས་སྨྱུང་གནས་བསྡད་རྗེས་སླར་ཡང་ཁ་ལག་བཟའ་སྐབས། sichu la panjwa pento yuko And then when the person starts feeding again, then that switching from the fasting to the feeding in itself is also a beneficial effect because the cell has been deprived of certain nutrients and then suddenly these nutrients come in and it's making the maximum of these nutrients it's not being wasted it's not in surplus it's being used for the optimal function of the cells ཁོ་མོས་ཟས་བཅུད་ལྡན་པ་དེ་འདྲ་བཟའ་རྒྱུ་གལ་ཆེན་པོ་ཡིན་པ་ལས། མངར་མོ་ཡི་ཟས་རིགས་མང་པོ་བཟའ་རྒྱུ་མེད་སྐོར་བརྗོད་འདུག་ཡང་ཆོས་ལུགས་དང་རིག་གཞུང་ཁག་ཅིག་གིས་སྨྱུང་གནས་དམིགས་བསལ་སྲུང་བརྩི་བྱེད་བཞིན་མེད་ཀྱང། ཟས་རིགས་ཁག་ཅིག་དུས་ཚོད་ངེས་ཅན་དེ་འདྲར་མི་བཟའ་བ་བྱེད་ཀྱི་ཡོད། ཧིན་རྡུ་ཡི་ཆོས་ལུགས་ལ་མཚོན་ན་སྨྱུང་གནས་དེ་དམིགས་བསལ་སྲུང་བརྩི་ཤུགས་ཆེ་དེ་འདྲ་བྱེད་སྲོལ་མེད་པ་དང་ཡིན་ན་ཡང་ཧིན་རྡུ་ཆོས་ལུགས་ནང། སྨྱུང་གནས་ངེས་པར་བྱེད་དགོས་པའི་ལུགས་སྲོལ་དེ་འདྲ་ཞིག་མེད་ཀྱང། ཀུན་སྤྱོད་དང་དད་མོས་ཐོག་ནས། ལུས་སེམས་བདེ་ཐང་ཆེད་ཟས་སྤྱོད་དེ་ཚད་ཀྱིས་བྱེད་དགོས་པ་དེ་འདྲ་གསུངས་ཡོད་པ་རེད། འོན་ཀྱང་ཡེ་ཤུ་ཡི་ཁ་ཐ་ལིག་གི་ཆོས་ལུགས་པ་ཚོས། Lent། ཞེས་པའི། ཡེ་ཤུ་ཆོས་བྱེད་པ་ཚོ་ཡི་ཉིན་ཞག་བཞི་བཅུའི་རིང། སྨྱུང་གནས་སྐབས་ཀྱི་རེས་གཟའ་པ་སངས་ཉིན་ཤ་བཟའ་གི་མེད་པ་དང་དེ་དང་ཆབས་ཅིག་འགི་རི་སི་ཡི Orthodox ཡེ་ཤུ་ཡི་ཆོས་ལུགས་པ་ཚོས་སེམས་ཅན་ལས་བྱུང་བའི་འོ་མ་སོགས་ཟས་རིགས་མང་ཆེ་བ་དང་སྒོ་ང། ཤ་སོགས། ལོ་ལྟར། ཁྱོན་ཉིན་གྲངས་བརྒྱ་དང་བརྒྱད་ཅུ་ནས་ཉིས་བརྒྱ་བར་སྤོང་ནས་ཟ་གི་མེད་པ་རེད། ཌོག་ཊོར་ཆ་ཆེ་ལགས་ཀྱིས་ནད་པ་དང་ཟ་འཐུང་གི་གོ་རིམ་དཀའ་ངལ་ཡོད་མཁན། གཞན་ཡང་གཟུགས་པོ་སྐྱོ་པོ་ཡིན་མཁན་རྣམས་སྨྱུང་གནས་ལ་ངེས་པར་དུ་སྡོད་དགོས་ཀྱི་མེད་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁེམ་ར་ཡི་ནང་ཡོད་པའི་ཁ་ཆེའི་ལྟེ་གནས་ཀྱི་ཆོས་དཔོན། ཨ་དམ་ཀོན་ད་ལགས་ཀྱིས། ལོ་ན་རྒན་པ་དང་ནད་པ།